ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs dot com dot au slash tibetan ཐོག་བསྐྱོད་རོགས། ད་ལྟའི་ཆར་ཨོ་སི་ཁྲུ་ལི་ཡ་ཡི་ནང་མི་མང་ས་ཡ་གཉིས་དང་འབུམ་དྲུག་ཙམ་ལ་ཏོག་དབྱིབས་འགོག་ཁབ་ཐེངས་དང་པོ་དེ་བརྒྱབ་ཚར་ཡོད་པས་མ་ཚད། རྒན་གསོ་ཁང་གི་ནང་གནས་སྡོད་བྱེད་མཁན་ཕྱེད་ཀ་ལྷག་ཙམ་ཞིག་ལ། ཏོག་དབྱིབས་འགོག་ཁབ་ཐེངས་གཉིས་ཀ་བརྒྱབ་ཚར་ཡོད་པའི་གནས་ཚུལ་འགྲེལ་བརྗོད་གནང་འདུག། ནིའུ་སོའུཐ་ཝེ་ལི་མངའ་སྡེའི་ནང་ཏོག་དབྱིབས་འགོག་ཁབ་རྒྱག་ས་ལྟེ་གནས་གསར་པ་ཞིག་བཙུགས་ནས། མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་ལྕམ་ག་ལི་ཏི་མཆོག་གིས། ལོ་ན་བཞི་བཅུ་ནས་བཞི་བཅུ་ཞེ་དགུ་བར་གྱི་མི་རྣམས་ལ། བདུན་ཕྲག་ཁ་ཤས་རྗེས་ནས་ཕི་ཛར་གྱི་འགོག་ཁབ་འགོ་འཛུགས་བྱ་རྒྱུ་ཡིན་སྐོར་འགྲེལ་བརྗོད་གནང་འདུག་ད་ལྟའི་ཆར་ཉུང་མཐའ་མི་གྲངས་ས་ཡ་གཉིས་དང་འབུམ་དྲུག་ཙམ་ལ་ཏོག་དབྱིབས་འགོག་ཁབ་ཐེངས་དང་པོ་དེ་བརྒྱབ་ཚར་ཡོད་རུང། ཉེ་ཆར་གྱི་རྣམ་གྲངས་སྙན་ཐོ་ནང་གསལ་བ་ལྟར་ན། ཏོག་དབྱིབས་འགོག་ཁབ་ཀྱི་ལས་དོན་དེ་ཐོག་མ་ཡི་དམིགས་ཚད་ལས་རྗེས་ལུས་ཐེབས་ཡོད་པ་དང། བདུན་ཕྲག་སྔོན་མ་ཏོག་དབྱིབས་འགོག་ཁབ་གྲངས། འབུམ་བཞི་དང་སྟོང་ཕྲག་གཉིས་ཙམ་ལས་དོན་འགོ་འཛུགས་བྱས་ཡོད་འདུག་གཞན་ཡང་སིད་ནི་ནང་ཕི་ཛར་གྱི་འགོག་ཁབ་རྒྱག་ས་གཞི་རྒྱ་ཆེའི་ས་གནས་གསར་པ་ཞིག་སྒོ་ཕྱེས་ཡོད་པ་དང། མ་ཚད་བདུན་ཕྲག་ཁ་ཤས་རྗེས་སུ་ལོ་ན་ལྔ་བཅུ་ལས་བརྒལ་བ་རྣམས་ལ་ཨ་སི་ཐ་ར་ཛ་ནི་ཀ་ཡི་འགོག་ཁབ་འགོ་འཛུགས་གནང་རྒྱུ་ཡིན་འདུག་ནིའུ་སོའུཐ་ཝེ་ལི་མངའ་སྡེ་ཡི་སྲིད་བློན་ལྕམ་ག་ལི་ཏི་མཆོག་གིས། མངའ་སྡེ་འདིའི་ནང་ལོ་ན་དར་མ་མི་གྲངས་ས་ཡ་དྲུག་ཙམ་ལ་འགོག་ཁབ་རྒྱག་དགོས་ཀྱི་ཡོད་པ་དང།

ད་ལྟའི་ཆར་ང་ཚོར་འགོག་ཁབ་གྲངས་འབུམ་བདུན་ཙམ་རག་ཡོད་ཀྱང། ད་དུང་མང་པོ་ཞིག་རག་དགོས་ཀྱི་ཡོད་པ་རེད་ཅེས་གསུངས་འདུག་ཉེ་བའི་ཆར་ནིའུ་སོའུཐ་ཝེ་ལི་མངའ་སྡེ་ཡི་ནང་ས་གནས་ནས་ཏོག་དབྱིབས་ནད་པ་གསར་པ་ཐོན་མེད་ཀྱང་མུ་མཐུད་ཞིབ་འཇུག་བྱེད་ཀྱི་ཡོད་པ་དང། ཟུར་བཀག་ཁང་ནང་ལོ་ན་ལྔ་བཅུ་ཙམ་ཡིན་པའི་ཨ་རི་ནས་འབྱོར་བའི་འགྲུལ་པ་ཞིག་ལ་ཏོག་དབྱིབས་ན་ཚ་འགོས་ཡོད་པ་ཤེས་རྟོགས་བྱུང་ཡོད།

འགོས་ཕྱོགས་ཀྱི་གནས་ཚུལ་གསལ་པོ་ཤེས་རྟོགས་མ་ཐུབ་པས་དེའི་རྐྱེན་པས་ནིའུ་སོའུཐ་ཝེ་ལི་མངའ་སྡེ་ཡི་ནང་དམ་བསྒྲགས་ཤུགས་ཆེ་རུ་བཏང་བ་དང། དམ་བསྒྲགས་དེ་བཞིན་ཕྱི་ཟླ་ལྔ་པ་ཚེས་བཅུ་བདུན་བར་ཕར་འགྱངས་གནང་ཡོད་པ་རེད། ཨོ་སི་ཀྲི་ལི་ཡ་ཡི་ནང་ཏོག་དབྱིབས་འགོག་ཁབ་ཀྱི་ལས་དོན་འགོར་འགྱངས་དེས་རྒྱལ་སྤྱིའི་ས་མཚམས་ཁག་བསྐྱར་དུ་སྒོ་ཕྱེ་རྒྱུ་ཡི་ཐད་དྲི་བ་མང་པོ་ཞིག་སླེབས་བཞིན་ཡོད་པ་རེད། འདི་ལོ་ཨོ་སི་ཀྲི་ལི་ཡ་གཞུང་གིས་རྒྱལ་སྤྱིའི་འགྲིམ་འགྲུལ་ཁག་ཕྱི་ལོ་ཉིས་སྟོང་ཉེར་གཉིས་ལོར་གཞི་ནས་བསྐྱར་དུ་སྒོ་ཕྱེ་རྒྱུ་གཞིར་བཞག་ཐོག་ནས་སྔོན་རྩིས་གཏན་འབེབས་གནང་ཡོད་འདུག

ཏོག་དབྱིབས་ནད་ཡམས་སྐོར་གྱི་ད་ལྟ་ཡི་གནས་སྟངས་སོགས་ཞིབ་ཕྲའི་གནས་ཚུལ། sbs.com.au/tibetan/coronavirus ཐོག་གསན་གཟིགས་གནང་རོགས། ཁྱེད་རང Australia ཡི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs.com.au/tibetan ཐོག་གསན་རྒྱུ་ཡོད།